དེ་བཞིན་གཅིག་ཀྱང་དུ་མ། དུ་མ་བྱེད་ཟེར་དེ་བཞིན་ཞེས་པའི་ཚིག་གཅིག་པོ་དེ་རང་རེད་ཚིག་ཡག་ཡིན་པ་རེད། རེད་པཱ། དེ་ཡིན་འགྲོ། དེ་ཡིན་པ་འདྲ་ཡ་དེ་བཞིན་ཞེས་སོགས་ཞེས་པ་འདི་ཡ་གི་དེ་བཞིན་གཅིག་ཀྱང་རེད་པ། དུ་མ་བྱེད་ཞེས་པའི་དེ་བཞིན་ཞེས་པའི་ཚིག་འདི་ཟུར་དུ་བསྟན་པ་རེད་ཟེར་ཡོད་ས་རེད། ད་ཤ་པ་ལྟ་བུ་གཅིག་ཀྱང་ཆོས་ཅན་ཁྱོད་ལ་གཞི་མཐུན་གྱི་ཐ་སྙད་བརྗོད་རྒྱུའི་རྒྱུ་མཚན་ཡོད་དེ་ཤིང་དེའི་འབྲས་བུ་ཅན་མིན་པའི་དོན་ཤིང་མ་ཡིན་པ་ལས་ཀྱང་ཐ་དད། ཤིང་མ་ཡིན་པ་ལས་ཀྱང་ཐ་དད་གོ་ལས་ཀྱང་ཚུགས་ལོ། ཐ་དད་ཅིང།

འོ་དངོས་པོ་ཇི་ལྟར་གནས་པ་དང་མཐུན་པར་གྲུབ་ནས་བཞག་པ་མ་ཡིན་ཏེ། དེ་ཁོ་ན་ཉིད་ཀྱི་དོན་ལ་མ་བརྟགས་པ། ཆོས་འཇིག་རྟེན་པའི་རྟོག་པ་ལ་ཇི་ལྟར་གྲགས་པ་བཞིན་གྲགས་ཤིང་སྣང་བ་དེ་ལ་བརྟེན་ནས་བཞག་པ་ཡིན་པའི་ཕྱིར་རོ་ཟེར་ན་གང་ཞིག་དེ་རྟོག་པ་ལ་སྣང་ཚོད་སྤྱི་དང་གཞི་མཐུན་ཟེར་དེ། དངོས་པོ་ལ་གནས་པ་ཙམ་གྱིས་བཞག་པ་མ་རེད་ཟེར་གོ་ག་རེ་ཟེར་ན་རྟོག་པའི་སྣང་བའི་སྒོ་ནས་བཞག་པ་རེད་ཟེར་རྟོག་པ་ལ་སྣང་ཚོད་ཀྱི་སྒོ་ནས་བཞག་པ་རེད་ཟེར་བའི་འོ་དེ་ཡིན་པ་འདྲ།